སོག་པོ་རྒྱལ་ཁབ་ཀྱི Aimags སམ་ས་གནས་ཀྱི་དཔོན་རིགས་ཤིག་གིས་བརྗོད་དོན་ལྟར་ན་ད་ལོ་ལ་ཡུལ་དེ་ལ་གནམ་གཤིས་གྲང་ངར་ཆེ་དྲགས་པ་དང་ཁ་བ་ཆེན་པོ་འབབ་ཡོད་པའི་རྐྱེན་ལས་ད་བར་ཉུང་མཐར་ཡང་སེམས་ཅན་ས་ཡ་གཉིས་ལྷག་འཁྱགས་ཤི་ཐེབས་ཡོད་པ AFP གསར་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། སོག་ཡུལ་དུ་ནམ་རྒྱུན་སྤྱི་ཟླ་བཅུ་གཉིས་པ་ནས་སྤྱི་ཟླ་གསུམ་པའི་བར་ལ་གནམ་གཤིས་གྲང་ངར་ཆེ་དྲགས་པ་དང་ས་གནས་འགའ་ཤས་ལ་སྐབས་རེ་ལ་གནམ་གཤིས་དྲོད་ཚད་ཏུའུ་གྲངས Celsius ལྔ་བཅུ་ནས་ལྔ་བཅུ་ང་བརྒྱད་བར་དུ། མར་ཆག་གི་ཡོད་ཀྱང། ཉེ་ལམ་རྒྱལ་ཚོགས་ཀྱིས་བཏོན་པའི་སྙན་ཐོ་ཞིག་ལས་གསལ་བ་ལྟར་ན། ད་ལོ་ཡི་དགུན་ཁ་དེ་བཞིན་ན་ནིང་ལོ་ལས་གྲང་ངར་ཧ་ཅང་ཆེ་བ་དང། གནམ་གཤིས་ཀྱི་གནས་སྟངས་ནམ་རྒྱུན་ལས་ཚད་ཤིན་ཏུ་དམའ་མོ་ཡིན་པ་དང་ཁ་བ་འབབ་ཚད་ཧ་ཅང་ཆེན་པོ་ཡིན་པའི་གནམ་གཤིས་ཀྱི་རྐྱེན་པས་སྒོ་ཕྱུགས་སེམས་ཅན་རིགས་ལ་གོད་ཆག་ཡོང་གི་ཡོད་པ་རེད། སོག་ཡུལ་གྱི་ཞིང་འབྲོག་ལས་སྡེ་ཚན་གྱིས་བརྗོད་དོན་ལྟར་ན་ཉེ་ལམ་བདུན་ཕྲག་གཅིག་གི་རིང་ལ་སྒོ་ཕྱུགས་སེམས་ཅན་ས་ཡ་གཉིས་དང་འབུམ་གཅིག་ལྷག་ལྟོགས་ཤི་ཐེབས་ཡོད་པ་རེད། གཞུང་འབྲེལ་བསྡོམས་རྩིས་ཀྱི་གཞི་གྲངས་ལས་གསལ་བ་ལྟར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་བར་དུ་སོག་ཡུལ་དུ་རྟ་ཟོག་ར་ལུག་སོགས་སྒོ་ཕྱུགས་སེམས་ཅན་ཁྱོན་བསྡོམས་བྱེ་བ་དྲུག་དང་ས་ཡ་བཞི་འབུམ་བདུན་ལྷག་གནམ་གཤིས་ཀྱི་རྐྱེན་པས་འཁྱགས་ཤི་ཐེབས་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱིས་གནམ་གཤིས་ལ་འགྱུར་ལྡོག་ཕྱིན་པའི་རྐྱེན་གྱིས་ད་ཆ་དྲག་ཆར་རླུང་འཚུབ་ལྡང་བའི་ལན་གྲངས་དང་ཤུགས་ཀྱང་མང་དུ་ཕྱིན་ཡོད་པ་དང་སོག་ཡུལ་དུ་འདས་པའི་ལོ་ངོ་བཅུ་ཡི་རིང་ལ་དྲག་ཆར་རླུང་འཚུབ་ཆེན་པོ་ཐེངས་དྲུག་བྱུང་ཡོད་པ་ལས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་བར་ལ་སྒོ་ཕྱུགས་སེམས་ཅན་ས་ཡ་བཞི་ལྷག་ལ། འཆི་སྐྱོན་བྱུང་ཡོད་པ་རེད། ད་ལོ་ཡི་དྲག་ཆར་རླུང་འཚུབ་ཀྱི་གནས་སྟངས་དེ་བཞིན་ན་ནིང་ལོ་ལ་ཐན་པ་ཆེན་པོ་བྱུང་བའི་རྐྱེན་ལས་སྔར་ལས་ལྷག་པར་གནས་སྟངས་སྡུག་ཏུ་ཕྱིན་ཡོད་པས། སྒོ་ཕྱུགས་སེམས་ཅན་གྱི་ཤ་ཤེད་ཞན་པོ་ཆགས་ཏེ་འཆི་སྐྱོན་འབྱུང་གི་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱིས་བརྗོད་དོན་ལྟར་ན་སོག་ཡུལ་ནང་ལ་ད་ཆ་བརྒྱ་ཆ་བདུན་ཅུ་ཐམ་པ་ལ་དྲག་ཆར་རླུང་འཚུབ་ཀྱི་ཤུགས་རྐྱེན་ཐེབས་ཀྱི་ཡོད་པ་རེད། སོག་པོ་རྒྱལ་ཁབ་ཀྱི་མཐའ་ཡས་པའི་རྩྭ་ཐང་གི་སྟེང་ལ་སྒོ་ཕྱུགས་སེམས་ཅན་འཚོ་སྐྱོང་གི་ལས་རིགས་གཉེར་བཞིན་པའི་མི་མང་རྣམས་ལ་མཚོན་ན། སྔས་མ་ཡིན་ན་ཕལ་ཆེར་ལོ་ངོ་བཅུ་རེ་ཡི་མཚམས་སུ། ནམ་ཟླ་དགུན་ཁ་ཡི་དུས་སུ་རྩྭ་ཐང་ཐོག་ལ་འཁྱགས་རོམ་ཆགས་པ་དང་ཁ་བ་ཆེན་པོ་བབས་ནས་སེམས་ཅན་ལྟོགས་ཤི་ཐེབས་པའི་གནད་དོན་དེ་ནི་ཧ་ལས་ཧང་སངས་དགོས་པ་ཞིག་ཡིན་ཡང། ད་ཆ་ཕལ་ཆེར་ལོ་རེ་ལ་གནམ་གཤིས་དེ་ལྟ་བུ་རེ་ཆགས་ཏེ་དཀའ་ངལ་འཕྲད་ཀྱི་ཡོད་པ་རེད། རྐྱེན་དེ་ལ་བརྟེན་ནས་རྒྱལ་ཁབ་དེ་ཡི་ནང་ལ་ཐན་པ་ཆེན་པོ་བྱུང་བ་དང། རྩྭ་ཐང་བྱེ་ཐང་དུ་འགྱུར་བའི་དཀའ་ངལ་ཇི་སྙེད་ཅིག་ལུ་གུ་རྒྱུད་དུ་ཡོང་བཞིན་པ་རེད། སོག་ཡུལ་གྱི་འབྲོག་པ་ཚོ་ལ་ཆ་མཚོན་ན་སྒོ་ཕྱུགས་སེམས་ཅན་ནི་ཁོ་ཚོ་ཡི་འཚོ་བའི་རྟེན་ས་ཡོད་ན་མེད་ན་དེ་ཡིན་པས། ར་ལུག་དང་རྟ་ཟོག་སེམས་ཅན་ལ་གོད་ཆག་བྱུང་བར་བརྟེན། ལོ་ངོ་སྟོང་ཕྲག་གི་རིང་ནས་དར་བའི་སྲོལ་རྒྱུན་གྱི་འཚོ་བ་སྐྱེལ་སྟངས་དང། ཡུལ་གོམས་གཤིས་ལུགས་སོགས་ལ་དོ་ཕོག་ཆེན་པོ་ཐེབས་བཞིན་པ་རེད། ཉེ་དུས་བྱུང་བའི་གདུག་རྩུབ་ཆེ་བའི་དོན་རྐྱེན་མང་པོ་ཞིག་བྱུང་བ་དེས་སོག་ཡུལ་ནང་ལ་སྲིད་དོན་གྱི་ཐོག་ནས་དུས་མི་བདེ་བའི་ནང་ཁུག་གི་སྡེ་གཟར་ཆེན་པོ་ཞིག་ཡོང་ཉེན་ཡོད་པ་དང། ད་ཆ་ལོ་རྒྱུས་རང་བཞིན་གྱི་རྒྱལ་ཡོངས་འོས་བསྡུ་ཡི་དུས་ཚོད་ལ་ད་དུང་ཟླ་བ་འགའ་ཤས་ལས་མེད་པ་རེད། སྔར་ཨུ་རུ་སུ་དམར་པོ་ཡི་འོག་ལ་བསྡད་མྱོང་ཡོད་པའི་སོག་པོ་ཡི་རྒྱལ་ཁབ་དེ་བཞིན་ད་ཆ་ཨུ་རུ་སུ་དང་རྒྱ་ནག་གཉིས་ཀྱི་བར་དུ་ཆགས་ཡོད་པའི་སྐམ་ས་ཁོ་ན་ཡི་རྒྱལ་ཁབ་ཅིག་ཡིན་པ་དང། དུས་རབས་ཉི་ཤུ་པའི་ལོ་རབས་དགུ་བཅུ་པའི་ནང་ལ་ཚད་ལྡན་མིན་ཡང་གསོན་ཉམས་ཀྱིས་འཕྱུར་བའི་དམངས་གཙོ་ཡི་རྒྱལ་ཁབ་ཅིག་ཆགས་ཡོད་ཅིང། ཐའེ་ཝན་དང་ཉི་ཧོང་སོགས་དང་བསྡུར་ཐབས་མེད་ཀྱང་ཡར་རྒྱས་འགྲོ་བཞིན་པའི་སྒང་ཡིན་པ་རེད། ན་ནིང་ལོ་ལ་དཔལ་འབྱོར་ཉམས་ཞིབ་པའི་རིག་མཛོད་ཞེས་པའི་ལོ་རེ་ཡི་དམངས་གཙོ་གི་གནས་ཚད་མཚོན་པའི་བསྡུར་ཚད་ཀྱི་ནང་ལ། སོག་ཡུལ་དེ་བཞིན་བང་རིམ་གྱི་ནང་ནས་ཨང་རིམ་བདུན་ཡར་འཕར་ཐུབ་ཡོད་པ་དང་འོས་བསྡུ་བྱེད་སྟངས་དང་གཞུང་གི་འགན་ནུས། ཆབ་འབངས་མི་སེར་གྱི་རང་དབང་སྲིད་དོན་ནང་ལ་མཉམ་ཞུགས་བྱེད་ཕྱོགས་སོགས་ལ་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་གསལ་གྱི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།